ང་ཚོས་བཀའ་ཟུར་ཞེ་བོ་བློ་བཟང་དར་རྒྱས་ལགས་ཀྱིས་བརྩམས་པའི་དཔྱིད་ཉིན་རིང་པོ་ལ་དྲོ་གསུམ་གྲང་གསུམ་ཡོད། མི་ཚེ་རིང་པོ་ལ་སྐྱིད་གསུམ་སྡུག་གསུམ་ཡོད་ཅེས་པའི་ཞེ་བོ་བློ་བཟང་དར་རྒྱས་ལགས་ཀྱི་མི་ཚེའི་བྱུང་བ་བརྗོད་པའི་དཔེ་དེབ་འདི་ངོ་སྤྲོད་བྱ་རྒྱུ་དང། དཔེ་དེབ་འདིའི་སྐོར་ལ་འདི་ག་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་ནས་བདེ་ཆེན་རྒྱ་མཚོ་ལགས་གདན་ཞུ་བྱས་ནས་བགྲོ་གླེང་བྱེད་ཀྱི་ཡིན། རྒན་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས་དཀོན་མཆོག་ལགས། དེ་ནས་ད་ང་གཉིས་དེ་རིང་གི་བགྲོ་གླེང་བྱ་གཞི་ནི་བཀའ་ཟུར་ཞེ་བོ་བློ་བཟང་དར་རྒྱས་ལགས་ཀྱི་མི་ཚེའི་བྱུང་བ་བརྗོད་པ་གི་དེབ་འདི་ཡིན་འདི་བརྩམས་པ་ལ། ད་དེབ་འདི་ཡིན་ན་ད་ཁོ་རང་གི་ཁོ་རང་སོ་སོ་གི་མི་ཚེའི་བྱུང་བ་བརྗོད་རྒྱུ་དེ་འདྲའི་གཅིག་རེད་དེས་ན་ཐོག་མར་ཁྱེད་རང་གིས་ད་རྩོམ་པ་པོ་ཁོ་རང་གི་ལོ་རྒྱུས་ཐུང་ཐུང་ཅིག་ངོ་སྤྲོད་གནང་ན། ཞེ་བོ་བློ་བཟང་དར་རྒྱས་ལགས་མཆོག་ཡིན་ན་དེ་སྔ་བོད་རྒྱ་མིས་བཙན་བཟུང་མ་བྱས་གོང་གི་བོད་གཞུང་དགའ་ལྡན་ཕོ་བྲང་གི་ད་གཅིག་དྲུང་འཁོར་ཟེར་བྱས་བྱས་དྲུང་སྐྱ་སེར་གཉིས་ཟེར་དགའ་ལྡན་ཕོ་བྲང་གི་ད་ལས་བྱེད་ཞུ་བ་རེད་གཞུང་ཞབས། དེ་འདྲ་གཅིག་ནང་གི་དྲུང་འཁོར་ཟེར་བྱས་བྱས་ད་གཞུང་ཞབས་ཀྱི་གྲས་གཅིག་རེད། དྲུང་འཁོར་ཡིན་ན་ད་མི་རྒྱུད་དེ་ནས་ཡོང་ཡས་དེ་འདྲ་གཅིག་རེད་གཞུང་ཞབས་རྙིང་པ་དེ་འདྲ། དེ་བྱས་ནས་ད་ལྔ་བཅུ་ང་དགུའི་སྐབས་ལ་རྒྱ་མིས་བོད་བཙན་བཟུང་བྱས་པའི་སྐབས་ལ་ཡིན་ན། ཨ་ནི་རྒྱ་མིའི་ངོ་རྒོལ་གྱིས་གང་ལྟར་ནོར་བུ་གླིང་ག་ནང་ཕེབས་ནས་རྒྱལ་བའི་སྐུ་ཕྱྭ་སྲུང་སྐྱོབ་ཀྱི་ཆེད་དུ་ནོར་བུ་གླིང་ག་ནང་ལ་ད་དུང་གཞུང་ཞབས་མང་ཆེ་བ་སེར་སྐྱ་མང་ཆེ་བ་ཕེབས་ཡོད་རེད་ཨ་ནི། ལྷ་སར་ཡོད་པའི་ད་གཅིག་གིས་འོང། མདོ་དབུས་ཁམས་གསུམ་གྱི་བོད་མི་མང་པོ་ཞེ་པོ་ཅིག་མ་གི་ནང་འཛོམས་བྱས་རྒྱལ་བའི་སྐུ་ཕྱྭ་སྲུང་སྐྱོབ་ཆེད་དུ་སྐབས་དེ་དུས་རྒྱ་མི་ཡིན་ན ༸གོང་ས་མཆོག་ནི་རྒྱ་དམག་གི་དམག་སྒར་ནང་ལ་ཕར་གཟིགས་མོར་གདན་འདྲེན་ཞུ་གི་ཡིན་ཟེར་བྱས་བྱས། ཁ་ནས་དེ་འདྲ་བཤད་མ་གཏོགས་དོན་དམ་པའི་ཅིག་བཙན་ཁྲིད་བྱེད་ཡས་ཀྱི་ཇུས་ངན་རོབ་དེ་འདྲ་ཅིག་མཐོང་ནས་སྐབས་དུས་ཡིན་ན་བོད་པ་ཚོ་སེམས་ཀྱིས་མ་བཟོད་པ་གཞུང་ཞབས་གཙོ་བོ་གྱུར་པའི་བོད་མི་ཐམས་ཅད་སེམས་ལ་མ་བཟོད་པ་བྱས་བྱས་ནོར་བུ་གླིང་གར་དེ་འདྲ་འཛོམས་དགོས་པའི་གནས་ཚུལ་དེ་འདྲ་བྱུང། ཨང་དེའི་སྐབས་དེ་ཡིན་ན་གོང་ས་མཆོག་ཡིན་ན་ད་མི་བྱ་འདོད་དོ་ཟེར་ན་ཁོས་ཡོད་རེད་གསང་སྟབས་ཐོག་ནས་ཕྱི་རྒྱལ་ལ་བཙན་བྱོལ་ལ་ཕེབས་ཐུབ་པ་བྱུང་བ་ད་ལྟ་ནོར་བུ་གླིང་ག་ནང་ལ་ཡོད་པའི་ད་བོད་ཀྱི་གཞུང་ཞབས་རེད་བོད་མི་སེར་སྐྱ་མང་པོ་ཅིག་ཨ་ནི་རྒྱ་མིས་དྲག་གནོན་ཞེ་པོ་ཅིག་བྱས་བྱས་ད་མང་པོ་ཅིག་དེ་ཚེ་སྲོག་ཤོར་དགོས་ཡག་གནས་ཚུལ་བྱུང་བ་རེད་མང་པོ་ཅིག་ད་བཙོན་ཁང་ནང་ཚུད་བྱས་ཞེ་བོ་བློ་བཟང་དར་རྒྱས་ཡིན་བློ་བཟང་དར་རྒྱས་མཆོག་ཡིན་ན་བཙོན་ཁང་ནང་ཚུད་ནས་བཙོན་ཁང་ནང་མི་མི་ལོ་ཉི་ཤུ་ཙམ་ཅིག་ད་བཞུགས་དགོས་ཡ་གི་གནས་ཚུལ་བྱུང་ཡོད་པ་ཞེ་བོ་ལགས་ཀྱིས་ཨ་ནི་ཕྱག་དེབ་དེའི་ནང་དེ་གསལ་པོ་བྱས་བྱས་དེ་འདྲ་བསྐྱོན་ཤག་བྱས་ཙང། བཙོན་ཁང་ནང་ལ་ཨ་ནི་བཞུགས་པའི་དཀའ་སྡུག་གི་གནས་ཚུལ་དེ་ཚོ་གཅིག་གི་ཕྱག་དེབ་ཐོག་ནས་མཐོང་ཡོང་གི་དུས་ཡིན་ན་ད་ང་རང་ངོས་ནས་ཆ་བཞག་ནས་བཙོན་ཁང་ནང་རྒྱུན་རིང་ཞིག་བསྡད་མྱོང་བའི་མི་ཅིག་རེད་བྱས་ཙང་དེ་ཚོ་ད་གཅིག་མཚུངས་སུ། མཐོང་བ་ཡིན་དུས་ཞེ་བོ་ལགས་ཀྱི་ལོ་རྒྱུས་དེ་མཐོང་ཡོང་གི་དུས་ཡིན་ན་རང་ཉིད་ཀྱི་སྔ་མའི་དེ་གའི་ཅིག་མིག་ལམ་འཆར་བ་ནང་བཞིན་ཅིག་དེ་འདྲ་ཅིག་ཡོང་བསྡད་ཀྱི་འདུག་བྱས་ཙང་ཞེ་བོ་ལགས་ད་ནི་ཅིག་གི་ཡ་གི་བཙོན་ཁང་ནང་བཞུགས་ཡས་ཀྱི་གནས་ཚུལ་རོབ་དེ་འདྲ་ཅིག་རེད། ལགས་སོ། དེ་ནས། ད་རྒན་ལགས་དེའི་སྐབས་དེ་གི།

ཚར་ནས་བཙན་བྱོལ་ནང་ལ་ད་ཕྱག་ལས་ཡིན་གཅིག་གི་སྣེ་ཁ་མང་པོ་ཞིག་གནང་ཡོད་རེད་དེ་བྱས་ན། དང་པོ། བཙན་བྱོལ་ཕེབས་ནས་གཅིག་གི་སྣེ་ལེན་གི་ཕྱག་ལས་གནང་ཡས་རབས་དེ་ནས་བཀའ་ཤག་གཅིག་གི་བཀའ་བློན་གཅིག་གི་ཐུགས་འགན་བཞེས་ཡས་རབས། དེ་ནས་ནི་གཅིག་གི་ཡང་བགྲེས་ཡོལ་ཕེབས་པའི་རྗེས་ལ་ཡིན་ནའི་ཡང་གཅིག་གི་རྩོམ་སྒྲིག་གི་དེ་འདྲའི་ཤེས་རིག་ལས་ཁུངས་ནང་གི་ཕྱག་ལས་ནང་རྩོམ་སྒྲིག་འགན་འཛིན་གི་ཐུགས་འགན་བཞེས།

ད་དེབ་དེའི་ནང་དེ་འདྲ་ཨ་ནེ། ལེ་ཚན་རབས་བཅུ་གཅིག་བཅས་དུམ་བུ་རུ་དྲུག་ཅུ་རེ་གཅིག་རེ་བཅུ་འཁོད་བྱས་དེ་འདྲ་ཞིག་འདུག་བྱས་ཙང་གཙོ་བོ་རབས་བྱས་ན་ལེ་ཚན་གཅིག་གི་ཁག་གསུམ་ལ་དབྱེ་ཆོག་ཡས་རབས་དེ་འདྲ་ཞིག་འདུག་ད་དང་པོ་དེ་ཀ་ན་བོད་ཅིག་ཨ་ནེ། ད་རང་ཡུལ་རང་ལག་ལ་ཡོད་པའི་སྐབས་བོད་རང་བཙན་ཡིན་པའི་སྐབས་ཀྱི་གནས་ཚུལ་དེ་འདྲ་གཅིག་རེད་ཤག་ད་གཉིས་པ་དེ་ཡིན་ན་ད་བོད་རྒྱ་མིའི་བཙན་དབང་ལ་ཤོར་ཚར་བའི་རྗེས་ཀྱི་ད་གནས་ཚུལ་དེ་འདྲ་ཅིག་བྱས་བྱས་ཡིན། ད་དེ་འདྲ་ཅིག་འདུག་འདུག་ད་དེ་བྱས་ནས་གསུམ་པ་དེ་ཡིན་ན་ད་གཅིག་གི་བཙོན་ཁང་ནང་ལ་བཞུགས་ནས་ད་གཅིག་གི་དཀའ་སྡུག་ཆེན་པོ་ཞེ་པོ་ཅིག་མྱངས་པའི་སྐོར

ད་དེ་ད་ལྟ་གོང་དུ་ཞུས་ནས་མི་ཚེའི་སྐྱིད་གསུམ་སྡུག་གསུམ་ཟེར་དེ་ད་སྐྱིད་པོ་ཟེར་དེ་ཡིན་ན་བོད་རང་དབང་རང་ཡུལ་རང་ལག་ལ་ཡོད་པའི་སྐབས་དུས་ཡིན་ན་བོད་མི་ཚོ་ཚང་མ་ལོག་ལ་ཨ་ནེ། སོ་སོའི་ཀྱི་ཆོས་དད་རང་དབང་ཡོད་རེད་གཏམ་བརྗོད་རང་དབང་ཡོད་རེད་ག་རེ་ཡིན་ནའི་སོ་སོའི་རང་དབང་རེད་བྱ་ད་འདི་འོང་དེ་སྐྱིད་པོ་ཟེར་ད་དེ་འདྲ་ཅིག་ད་སྡུག་གསུམ་ཟེར་དེ་ད་ག་རེ་ཟེར་ན་ད་རྒྱ་མིའི་བཙན་དབང་ལ་ཚུད་པའི་ཚར་བའི་རྗེས་ལ་ཡིན་ན་ད་དཀའ་སྡུག་ཞེ་པོ་མྱངས་ད་ལྟ་བཙོན་ཁང་ན་ཚུད་པའི་དཀའ་སྡུག་ཡིན་ན་དམག་སྒར་བཙོན་ཁང་ཟེར་བྱས་བྱས་བྱས་སྐབས་དེ་དུས་ཨ་ནེ་ལྷ་ས་ཡིན་ན་རྒྱ་མིའི་ཅུན་ཆུས་བྱས་བྱས་ད་དམག་ཁུལ་ཁང་ཟེར་བ་རེད་དམག་ཁུལ་ཁང་རྒྱ་མིའི་དམག་ཁུལ་ཁང་ལྷ་ས་ན་བཙུགས་བྱས་བ་དེའི་ནང་བོད་གཞུང་གི་གཞུང་ཞབས་དེ་དུས་ལྔ་བཅུ་ང་དགུ་དུ་འཇུ་བཟུང་བྱས་པ་གང་ལོག་དང་པོ་དེར་བཞག་པ་རེད།

འཇུ་བཟུང་བྱས་པས་ད་སྒེར་ལངས་ནང་ཞུགས་མཁན་རེད་སྒེར་ལངས་ནང་ཞུགས་མེད་པ་ཡིན་ནའི་ཡང་ས་གནས་ཁག་གི་མི་དྲག་དེ་ཚོ་མང་པོ་ཅིག་གྲྭ་བཞི་བཙོན་ཁང་ནང་ལ་འདུག་བྱས་བྱས་བཅུག་བྱས་དེ་འདྲས་བྱས་ཡོད་རེད་ད་དེ་ནས་གྲྭ་བཞི་བཙོན་ཁང་ནང་བཞག་ནས་ཞེ་བོ་ལགས་ད་ལྟ་དཀོན་མཆོག་ལགས་གསུངས་ནང་བཞིན་རེད་རྒྱ་ནག་གི་ཀན་སུའུ་ཞིང་ཆེན་གྱི་ཅིའུ་ཆོན་ཟེར་བའི་བཙོན་ཁང་དེའི་ནང་དེ་བསྐྱལ་བྱས་ད་དེའི་ནང་དེ་དཀའ་སྡུག་ཞེ་པོ་ཅིག་མྱངས་ནས་ད་བོད་མི་མང་པོ་ཅིག་དེའི་ནང་དེ་ལྟོགས་ཤི་ཐེབས་པའི་གནས་ཚུལ། ཞེ་བོ་ལགས་གསུངས་ཡོད་ལ་ད་ང་ཚོས་ཅིག། ང་རང་ཚོ་ངོ་ཤེས་མ་ད་སྤུན་ཀྱག་སོགས་དེ་འདྲ་ཐུག་ཐེབས་དེ་འདྲ་དེ་ན་བྱུང་ཡོད་རེད་དེ་ན་ད་མང་ཆེ་ཅིག་ལོག་ཀྱང་མང་ཆེ་དེ་ན་ལ་ལྟོགས་ཤི་ཐེབས་བྱས། ད་ཟ་ཡས་ཁང་ཅིག་འབྲུ་རིགས་ཟས་ཧ་ལམ་ཅིག་མཐོང་ཡས་མེད་དེར་སྔོ་སྔོ་ཚོད་རུལ་པ་དེ་འདྲ་མ་ཞིག་མེད་པས་ད་སྐོར་དེ་ཞེ་བོ་ལགས་ཀྱི་ཕྱག་དེབ་དེའི་ནང་དེ་གསལ་པོ་ཞེ་པོ་བསྐྱོན་ཤག་ད་ད་མགོ་དེ་དེ་ན་དེ་ང་ཚོས་ཉམས་ཉམས་བྱས་ན་དངོས་གནས་ཅིག་ད་ངོ་ཡོད་གནས་ཚུལ་རང་རེད། དང་པོ་རྟ་རོ་ཁྱེར་འདུག་ད་རྟ་རོ་ཁྱེར་འདུག་ང་ཚོ་བོད་པ་རྟ་རོ་ཟ་གི་མར་གོམས་གཤིས་ཡོད་མ་རེད་ཅེས་དང་པོ་ཐོག་མར་དེ་འདྲ་ཟེར་གྱི་བྱུང། ཡིན་ཏེ། ཡིན་ནའི་མཐའ་མར་ལོ་གཅིག་ལོ་གཉིས་སོང་བའི་རྗེས་རྟ་རོ་ཕར་བཞག་ནས། ད་གཅིག་གི་བྱིའུ་རོ་ཅིག་ཡིན་ནའི་ཟ་གཅིག་ག་ཡ་ན་ལ་འགྲམ་ཆུ་ཤོར་ཡ་གི་གནས་ཚུལ་ར་བ་དེ་འདྲ་ཡོང་གི་འདུག་ཟ་ཡ་མེད་པ། ཅེས་དེ་འདྲ་གི་གཅིག་གི་དཀའ་སྡུག་གི་གནས་ཚུལ་བྱུང་ནས་ད་མི་མང་པོ

དྲུག་ལ་ཕེབས་པའི་དགུང་སྐེག་སྔ་བསུ་དགུང་སྐེག་ལོ་ཕྱི་མ་ཡིན་ན་སྐེག་སྔ་མ་དེ་རེད་ཤག་དགུང་སྐེག་སྔ་བསུ་ཕེབས་ཀྱི་ཡོད་ཙང་དེ་ད་བཙོན་པ་མང་པོ་ཅིག་སེམས་ཁྲལ་དང་དངངས་འཚབ་བྱས་བྱས་ལྟ་སྒུག་གི་རེད་བ་ག་རེ་ཡོང་བ་ཅན། དེ་འདྲ་གི་དགོངས་པ་རེ་ཅིག་གོ་ཞིག། སེམས་ཚོར་བྱུང་ནས་ད་ཏིང་བཙོན་ཁང་དེའི་ནང་དེ་འབྲི་རུ་ཞབས་དྲུང་ཞེས་བྱས། ད་བླ་མ་རེད་ཁོ་རང་མཁས་པ་ཆེན་པོ་ཞིག་རེད་ཡང་བླ་མ་ཡིན་པ་ཙམ་མ་ཟད་པ་ཁོ་རང་ཡིན་ན་གཅིག་སྙན་ངག་རེད་ཆོས་རེད་གང་སྤྱིའི་ཐོག་ཞེ་དྲག་མཁས་པ་ཡིན་སྟབས། ད་ཁོང་ཕར་ཚུར་ཞུ་སྐུལ་རེ་ཞུས་ཀྱང་ཁོང་གིས། ཞབས་བརྟན་ནོར་བུའི་རྒྱ་མཚོ་ཟེར་ཡ་གི་དེ་འདྲ་ཅིག་ད་ཞབས་བརྟན་གྱི། བྱ་བ་ཅིག་ལྗགས་རྩོམ་གནང་ཤག་ད་བྱ་བ་དེ་ལྗགས་རྩོམ་གནང་ནས་འདི་འདི་ཤོག་ལྷེ་འདིའི་ནང་འདི་ད་བྱ་བ་ལྗགས་རྩོམ་ཁ་ཁ་ཐོར་བྱས་པ་མ་གཏོགས་དངོས་གསལ་བྱེད་ས་ཡོད་མ་རེད་འདི་མེད་ད་དངོས་གསལ་གི་འདི་ཀློག་ཡས་ཀློག་ཐུབ་ཐབས་རབ་ཅིག་མེད་པ་ཡིན་ཙང་ཨ་ནི་མི་རེ་རེ་ལ་ཨ་ནི། ཞབས་བརྟན་འདི། ཚིག་ཤོ་ལོ་ཀ་རེ་རེ་རྩིས་སྤྲད་བྱས་ཨ་ནི་ཀློག་ཡས་རབ་དེ་འདྲས་སུ་བཟོས་བྱས་གང་ལྟར་ཅིག་གི་གོང་ས་མཆོག་གི་སྐུ་སྐེག་ཟློག་ཡས་ཀྱི་ཆེད་དུ་དེ་འདྲས་ཀྱི་ད་གནས་ཚུལ་རབ་ད་གནས་དུས་ཚོད་དེའི་ཁུལ་དུ་བཙོན་པ་ཚོས་ཕྱོགས་གཅིག་ནས་ད་གོང་ས་མཆོག་ལ་དད་གུས་དངོས་གནས་དྲང་གནས་བླ་ན་མེད་པ་ཞུ་གི་ཡོད་པ་ཅིག་དང་ཕྱོགས་གཅིག་ནས་ད་གོང་ས་མཆོག་གི་སྐུ་སྐེག། བར་ཆད་རབ་མ་ཡོང་བས་བསམ་བློ་འཚབ་རབ་དེ་འདྲས་ཀྱི་ཐོག་ནས་སྙིང་སྟོབས་ཞེ་བོ་གཅིག་གིས་རྟགས་ཆེན་པོ་མཚོན་བསྡད་པ་ཅིག་ད་ཁོང་ཚོའི་ཞབས་བརྟན་ནོར་བུ་གཅིག་གི་རྒྱ་མཚོ་ཟེར་རྩོམ་གནང་བའི་གནས་ཚུལ་འདི་ཡང་རྗེས་མར་རྒྱ་མིས་ཧ་གོ་ནས་ཁོང་ཚོར་དཀའ་ངལ་ཞེ་བོ་གཅིག་འཕྲད་པའི་སྐོར་ཅིག་ཡོད་རེད། ཨ་ནི། ད་ཁྱེད་རང་གིས་གསུངས་པ་ནང་བཞིན་ད་དེབ་འདི་རིམ་པ་གསུམ་འདྲ་པོ་ཅིག་དགར་ན་རིམ་པ་དང་པོ་དེ་ནི། བོད་ལ་རང་དབང་མ་ཤོར་བར་སྔོན་གྱི་སྐབས་ཀྱི་ད་ལོ་རྒྱུས་དེ་རེད་གསུང་གི་འདུག་ཨ་ནི། དེ་འདྲ་ད་ཤེའུ་བློ་བཟང་དར་རྒྱས་ཀྱི་འདི་གི་མི་ཚེའི་ལོ་རྒྱུས་འདིའི་ནང་ལ། ཨ་ནི་ཅིག་བོད་མ་ཤོར་གོང་གི་སྔོན་གྱི་སྤྱི་ཚོགས་དང་ཨ་ནི་ཁོ་རང་གི་ཉམས་མྱོང་གང་གི་སྐོར་འདིའི་ནང་ཞིབ་ཕྲ་བྲིས་འདུག། ད་དེ་བོད་མ་ཤོར་གོང་ངོས་ནས་ཆ་བཞག་ན་ད་ཤེའུ་ལགས་ཁོ་རང་ངོས་ནས་ཆ་བཞག་གོང་དུ་ཞུས་ནང་བཞིན་རེད་གཅིག་གི་བོད་གཞུང་དགའ་ལྡན་ཕོ་བྲང་གི་གཞུང་ཞབས་གྲས་ཅིག་རེད། གཅིག་ནས་གཅིག་གི་ད་དྲུང་འཁོར་ཞེས་བྱས། གཞུང་ཞབས་ནང་ལ་ཡིན་ན་སེར་མོ་བ་དང་དྲུང་འཁོར་ཞེས་བྱས་དྲུང་འཁོར་དེ་ཡིན་ན། ད་རྒྱ་མིས་བཤད་ན་བཀས་བཀོད་རྒྱུད་འཛིན་བྱས་བྱས་མི་རྒྱུད་དེ་བྱས་ཡོད་མཁན་དེ་འདྲ་ཞིག་གྲས་ཅིག་རེད་ལ། ཨ་ནི་གཅིག་གིས། ད། གཞུང་ཞབས་ངོས་ནས་ཆ་བཞག་པ་ཡིན་ནའི་ད་དབང་ཆ་ཡོད་རེད་ལ། གཅིག། སྐྱིད་སྡུག་གོ་བ་ཡིན་ནའི་ད་སྡུག་པོ་མེད་པ་རེད་ཅིག། ག་རེ་ཡིན་ནའི་རང་དབང། སྤྱི་ལ་རང་དབང་ཡོད་པ་དེ་འདྲ་ཅིག་གིས་ད་སྐྱིད་པོ་ཞིག་མཚོན་བྱེད་བསྡད་བསྡད་པ་རེད། ད་ཡིན་ནའི་ཁོ་རྒྱ་མིས་བོད་ཟིམ་སྒང་ལོ་ཚར་ཚར་འདི་བྱེད་པའི་སྐབས་དུས་ཡིན་ན་རང་དབང་ཐམས་ཅད་ཤོར་ནས་ད་རྒྱ་མི་ངོ་རྒོལ་བྱེད་མཁན་ཅིག་ཡིན་པའི་ཤུགས་དེ་ཨ་ན་བོད་གཞུང་གི་གཞུང་ཞབས་འདི་གས་འདི་བཙོན་ཁང་ནང་བཅུག་ཡས་བཅུག་བཙོན་ཁང་ནང་གི་ཁ་ཁ་ཅིག་སྤྱི་ཚོགས་ཁ་ན་བཞག་ཡོད་ད་ཆབ་སྲིད་གི་ཞྭ་མོ་གཡོགས་བྱས་ཨ་ན་ཁྱེད་རང་ཚོ་བས་ད་མངའ་བདག་ཆེན་པོ་གསུམ་མི་མང་ལ་འདི་བས་གཉའ་གནོན་བཤུ་གཞོག་བཏང་གི་རེད་ཟེར་བྱས་བྱས་ད་ཅིག་གི་སྡུག་པོ་ཞེ་པོ་ཅིག་བཏང་ཡོད་རེད། བྱས་ཙང་དེའི་ཐོག་ལ་ཡིན་ད་ཅིག་ཞེ་བོ་ལགས་ཁོ་རང་སྐྱིད་སོང་སྡུག་སོང་ཟེར་དེ་སྐྱིད་པོ་དེ་ཅིག་རང་དབང་ཡོད་པའི་སྐབས་དུས་ཡིན། མི་སུ་ལ་ཡིན་ནས་རང་དབང་ཡོད་ན་སེམས་ཅན་དུད་འགྲོ་ཅིག་ཡིན་ནའི་ཁོ་སྐྱིད་སྣང་ཅིག་ཚོར་ཡོང་དགོས་རེད། ད་རང་དབང་དུ་ཤོར་བའི་དགའ་དུས་ད། དེང་སྐབས་ཡིན་ན་དཔེར་ན་རྒྱ་མིས་དཔེར་ན་བོད་ནང་ལ་དཔལ་འབྱོར་ཡར་རྒྱས་ཞེ་པོ་བཏང་དགོས་དེ་རང་དབང་ཡོད་མ་རེད། རང་དབང་མེད་པའི་སྐབས་དུས་སྐྱིད་སྣང་ཅིག་ཚོར་གི་ཡོད་མ་རེད། ད་སྐབས་དེ་དུས་ཡིན་ན་རང་དབང་ཡོད་མ་རེད་ལ།

ད་འདི་གི་རྩོམ་སྟངས་ལ་ནི་ཁྱད་ཆོས་ག་རེ་ག་རེ་འདུག་ད། ད་ལྟའི་ཞེ་བོ་ལགས་ཀྱི་ཕྱག་དེབ་འདི་རྩོམ་གནང་ཡས་ཀྱི་དེའི་ཐོག་ལ་ཡིན་ན་ངས་འདི་དེ་འདྲ་ཅིག་མཐོང་ཡོང་གི་འདུག་གང་ཡིན་ཟེར་ན་ཡང་སྔ་མའི་འབྲི་སྟངས་རྣམ་པ་ཡོད་པ་ཅིག་ལ་ཡང་དེང་དུས་ཀྱི་འབྲི་སྟངས་རྣམ་པ་ཡོད་པ་གོ་བདེ་བ་ཅིག་དེ་འདྲ་ཅིག་མཚོན་ཡོང་གི་འདུག་ད་ཡང་གལ་སྲིད་དེབ་འདི་སྔ་མའི་ང་རང་ཚོའི་བོད་རྙིང་པའི་སྐབས་ཀྱི་ཨ་ནེ་འགྲོ་སྟངས་ནས་དཔྱད་པའི་ཆ་ཚང་དེ་འདྲ་ཅིག་རྩོམ་བྱས་ཕྱིན་པ་ཡིན་ན་ཨ་ནེ་ཀློག་པ་པོ་ཚོ་ཡིན་ནའི་ད་ཁག་པོ། ཅིག་ཡང་ཅིག་གནས་ཚུལ་རབ་ག་ལ་གང་ཚར་ཆུ་མེད་ནས་ཡང་དེ་རྟགས་མ་འདུག་ག་རེད་པ་ཅིག་ངས་རྒྱ་མི་སྔོན་མ་ཅིག་བཤད་དེ་རྒྱ་མི་ཁོ་རང་ཚོས་མའོ་ཙེ་ཏུང་གིས་དེ་འདྲ་བྱེད་དགག་པ་བརྒྱབ་པ་དེ་རེད་པ་སྔོན་མ་ཡིན་ན། ཨ་ནི་ཡན་ལག་བརྒྱད་ལྡན་གྱི་རྩོམ་ཚུལ་ལ་ཡིན་ན་དགག་པ་རྒྱག་དགོས་རེད་སྔོན་མའི་འདི་ཨ་ནི་རྩོམ་ཡས་འདི་ཁྱེད་རང་ཚོས་བེད་ད་འགོ་ནས་ཡིན་ན་མཆོད་བརྗོད་ད་ཨ་ནི་དེ་མང་པོ་ཞེ་བོ་ཅིག་དེ་བྱས་བྱས་དོན་དག་དངོས་དེ་བེད་ཀྱི་ཏོག་ཙི་ལས་ཡོད་མ་རེད། ཨ་ན་འབྲི་དགོས་ཡག་གི་གནས་ཚུལ་དེ་གནམ་ས་ཧ་མ་གོ་ཅིག་དེ་འདྲ་བྱས་ཡོད་རེད་ཟེར་བྱས་སྔོན་མ། མའོ་ཡིན་ནའི་ཁོ་རང་ཚོའི་རྒྱ་ཡིག་འགྲོ་སྟངས་ཐོག་ལ་དེ་འདྲ་ཅིག་དེ་འདྲ་ཡིན་སྔོན་མ་དགག་པ་རྒྱག་དགོས་རེད། ད་དེ་འོང་ཅིག་བོད་ཡིག་འགྲོ་སྟངས་ཐོག་ལ་ཡིན་ནའི་ད་ག་རང་རེད་ཅིག་སྔོན་མའི། འགྲོ་སྟངས་རྙིང་པ་ཞེ་པོ་ཅིག་གང་དེ་ཕྱིན་བྱས་བསྡད་པ་ཡིན་ན།

རེད་ད་དེབ་འདི་ནང་ན་ད་ཞེ་བོ་བློ་བཟང་དར་རྒྱས་ལགས་ཨ་ནི་བཙོན་འཇུག་ལ་མ་ཕེབས་སྔོན་དང་བཙོན་འཇུག་གི་རྗེས་དང་ཨ་ནི་ཁོ་རང་བྲོས་བྱོལ་ལ་ཕེབས་ཚར་གི་རྗེས་སྐབས་ཀྱི་ད་གནས་ཚུལ་མང་པོ་ཅིག་འདུག་ཡིན་ན་ད་མི་སུ་ཡིན་ན་དེབ་གཅིག་བཀླགས་ཚར་དུས་གཅིག་དེབ་དེ་ནང་ལ་དུམ་བུ་མང་པོ་འདུག་འདི་གི་ནང་ནས་ཨོ་ད་དུམ་བུ་འདི་ང་རང་ལ་བག་ཆགས་ཟབ་ཤོས་རེད་ཟེར་ཡ་བྱུང་གི་འདུག་ད་ཁྱེད་རང་ད་དཔེར་ན་དེབ་འདི་བཀླགས་ཚར་དུས་གཅིག་འདིའི་ནང་ལ་ཁྱེད་རང་ལ་ཤུགས་རྐྱེན་དང་ཨ་ནི་བག་ཆགས་ཆེ་ཤོས་དེ་ཚན་པ་གང་རེད་ད།
ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་ཞེ་བོ་ལགས་ཅིག་རྒྱ་ནག་ལ་ཀན་སུའུ་ཞི་གི་འདི་ཅིའུ་ཆོན་ལ་ཕེབས་པའི་སྐབས་ཀྱི་གནས་སྟངས་དེ་ད་དངོས་གནས་ངས་འདི་དམིགས་བསལ་ཞེ་པོ་ཅིག་མཐོང་སོང། གང་ཡིན་ཟེར་ན་བོད་པ་ད་རྒྱ་ནག་ཅིའུ་ཆོན་ཁྲིད་པའི་བོད་པ་ཟེར་དེ་བོད་པ་ད་ཉུང་ཉུང་རེད། ད་དེ་འདྲ་གི་ངའི་དཀའ་སྡུག་དེ་འདྲ།

ད་ཁོང་ཚོ་བོད་པ་དམ་ཕྲུག་སྐྱེས་བྱེད་མི་སྒེར་ཁྲིད་ནི་དཀའ་སྡུག་ཞེ་པོ་ཅིག་མྱངས་ནི་ད་མང་ཆེ་ཆེར་སྡུག་གསོད་བཏང་རེག་ག་འདའ་ཡག་ག་ནི་གོང་དུ་ཞུས་པ་ནང་བཞིན་བརྒྱ་ཆ་སུམ་ཅུ་ལྷག་ལོག་ཐུབ་ཡོད་མ་རེད་བྱས་ཙང་འདི་གཅིག་གི་གཅིག་ང་ཚོའི་མི་རབས་རྗེས་མ་ཚོ་གི་ཡིན་ནའི་གཅིག་གི་སེམས་ལ་ངེས་དགོས་ཡ་རུ་ད་རང་ཡུལ་རང་ལག་ལ་མེད་པ་ཡིན་ན་ད་དགྲ་བོའི་དེ་གི་བཙན་འོག་ལ་ཚུད་པ་ཡིན་ན་ཉིན་མཚན་སྡུག་གིས་མནར་བ་ཟེར་བ་ད་དེ་དངོས་གནས་དྲང་གནས་ཀྱི་དེ་འདྲ་ཅིག་ཡོང་ཡོང་གི་ཡོད་པ་དེ་ར་སྤྲོད་གསལ་པོ་ཅིག་རེད་བསམ་གདའ་སྟེ། རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་ཞལ་གདམས་ནང་ལ་ཆུ་སྤྲེལ་ཞལ་གདམས་ནང་ལ་དེ་འདྲ་ཞིག་འཁོད་བསྡད་པ་རེད།
ལགས་སོ། རྒན་ལགས་ཀྱིས་དེ་རིང་ང་དང་མཉམ་དུ་ཤེ་བོ་བློ་བཟང་དར་རྒྱས་ལགས་ཀྱི་མི་ཚེའི་བྱུང་བ་བརྗོད་པའི་དེབ་འདི་ངོ་སྤྲོད་གནང་བ་ལ་ཐུགས་རྗེ་ཆེ་གནང། ཐུགས་རྗེ་གནང་དཀོན་མཆོག་གོང་དུ་ང་ཡིས་བཅར་འདྲི་ཞུ་ས་ནི་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི